གཡས་ཕྱོགས་ཀྱི་ལྟ་བ་མཁྲེགས་པོ་འཛིན་མཁན་ཨི་ཛི་རུལ་གྱི་སྲིད་བློན་བན་ཇེ་མན་ནཱ་ཐན་ཡ་ཧུ་གྱི་སྲིད་གཞུང་གིས West Bank། ནུབ་མཚོ་ཁའི་ཁུལ་དུ་རང་ཉིད་ཀྱི་གཞིས་ཆགས་རྒྱ་སྐྱེད་གཏོང་རྒྱུའི་འཆར་གཞི་དེ་ནི་རྒྱལ་སྤྱིའི་ཁྲིམས་དང་རྒྱབ་འགལ་བྱས་པ་ཞིག་ཡིན་པ་ཕོ་བྲང་དཀར་པོས་རེས་གཟའ་པ་སངས་ཉིན་འགྲེལ་བརྗོད་གནང་ཡོད་པ་དང། དེ་ནི་ད་ལྟའི Biden ཆབ་སྲིད་འཛིན་སྐྱོང་ཁང་གིས་དེ་སྔའི Trump གྱི་སྲིད་གཞུང་གི་སྲིད་བྱུས་དེ་ལ་འགྱུར་བ་ཕྲན་བུ་ཞིག་གཏོང་བཞིན་ཡོད་པ་གསར་འགྱུར་བརྒྱུད་ལམ་ཁག་ནང་གནས་ཚུལ་ལུང་དྲངས་ཏེ་དེ་རིང་རེས་གཟའ་སྤེན་པ་ཉིན་འགྲེམས་སྤེལ་བྱས་འདུག་དེ་ཡང་རེས་གཟའ་པ་སངས་ཉིན་ཨ་མི་རི་ཀའི་ཕྱི་སྲིད་དྲུང་ཆེ་སྐུ་ཞབས་ཨན་ཐོ་ནི་བྷི་ལན་ཀེན་གྱིས་ཨར་ཅན་ཐི་ན་ནང་གསར་འགོད་ལྷན་ཚོགས་ཤིག་སྐོང་ཚོགས་གནང་ཡོད་པ་དེའི་སྐབས་ཨི་ཟི་རུལ་གྱིས West Bank མངའ་ཁུལ་དུ་རང་ཉིད་ཀྱི་གཞིས་ཆགས་རྒྱ་སྐྱེད་ཀྱི་འཆར་གཞི་དེ་ནི་རྒྱལ་སྤྱིའི་ཁྲིམས་ལུགས་དང་ཏག་ཏག་འཁེལ་གྱི་མེད་ལ། གཞིས་ཆགས་རྒྱ་སྐྱེད་ཀྱི་གནས་ཚུལ་དེས་རྐྱེན་པས་མ་འོངས་པར་ཨི་ཛི་རུལ་གྱི་བདེ་འཇགས་ལ་ཕན་ནུས་ཡང་འདོན་གྱི་མ་རེད་ཅེས་གསུངས་ཡོད་པའི་རྗེས་སུ་ཕོ་བྲང་དཀར་པོའི་མགྲིན་ཚབ་པ་སྐུ་ཞབས John Kirby ཡིས། གཞིས་ཆགས་རྒྱ་སྐྱེད་དེ་ནི་ཁྲིམས་འགལ་རེད། ང་ཚོས་ད་ལྟ་བར་དེ་ལྟར་བྱེད་རྒྱུ་མེད་པར་སྲིད་བྱུས་བརྟན་པོ་རྒྱུན་འཛིན་བྱས་དང་བྱེད་བཞིན་ཡོད། དེ་ནི་ཕྱོགས་ཕན་ཚུན་འཆམ་མཐུན་གྱི་གནད་དོན་དང་འབྲེལ་བ་དམ་ཟབ་ཡོད་པ་ཞིག་རེད་ལ། དེར་བརྟེན་ད་ལྟ་བར Trump ཕར་ཕུད་པས་དེ་མིན་ཨ་མི་རི་ཀའི་སྲིད་གཞུང་རིམ་པས་སྲིད་བྱུས་དེ་རྒྱུན་འཛིན་བྱས་ཡོད་པ་རེད་ཅེས་གསུངས་ཡོད་པ་རེད། འོན་ཀྱང་དེ་སྔོན་སྲིད་འཛིན Donald Trump ཡིན་པའི་སྐབས་ཨི་ཟི་རུལ་གྱིས་ནུབ་མཚོ་ཁའི་ཁུལ་དུ་ཇུའུ་མི་རིགས་ཀྱི་གཞིས་ཆགས་རྒྱ་སྐྱེད་བཏང་བཅུག་ཡོད་པའི་སྲིད་བྱུས་དེར་ད་ལྟ Biden ཆབ་སྲིད་འཛིན་སྐྱོང་ཁང་གིས་འགྱུར་བ་ཕྲན་བུ་སྟོན་གྱི་ཡོད་པ་གསུང་གི་ཡོད་པའི་གནས་ཚུལ་ཐོན་གྱི་ཡོད་པ་རེད། དེ་ཡང་ཉེ་དུས། དེ་ཡང་ཉེ་དུས་པ་ལི་སི་ཐན་གི་མི་འགའ་ཞིག་གིས། ནུབ་མཚོ་ཁའི་ཁུལ་གྱི་ཨི་ཟི་རུལ་གྱི་གཞིས་ཆགས་བསྡད་ས། Male Aduna ཟེར་བ་དེའི་ནང་མེ་མདའ་བརྒྱབ་སྟེ་ཨི་ཟི་རུལ་གྱི་གཞིས་ཆགས་བ་ཁག་ཅིག་ལ་རྨས་སྐྱོན་བཏང་བའི་གནས་ཚུལ་བྱུང་བའི་རྗེས་སུ། ཨི་ཟི་རུལ་གྱི་ཤིན་ཏུ་གཡས་ཕྱོགས་ཀྱི་ལྟ་བ་མཁྲེགས་པོ་འཛིན་མཁན་ནོར་སྲིད་བློན་ཆེན་གྱིས། ནུབ་མཚོ་ཁའི་ཁུལ་དུ་ཇུའུ་གཞིས་ཆགས་པའི་སྡོད་སའི་དུད་ཁྱིམ་སྟོང་ཕྲག་སུམ་བཅུ་ཙམ་རྒྱ་སྐྱེད་གཏོང་རྒྱུའི་ཐག་གཅོད་བྱས་ཡོད་པའི་རྗེས་སུ་ད་ལྟའི་ཨ་མི་རི་ཀའི་སྲིད་གཞུང་གི་སྐྱོན་བརྗོད་དེ་གནང་བ་ཞིག་ཡིན་པ་མ་ཟད་ད་ལྟ་བར་ཨ་མི་རི་ཀའི་སྲིད་གཞུང་གིས་ཨི་ཟི་རུལ་ལ་རོགས་སྐྱོར་གང་ཅི་བྱས་ཡོད་ཀྱང། ཨ་མི་རི་ཀས་བརྗོད་པའི་སྐད་ཆར་ཨི་ཟི་རུལ་གྱིས་རྩིས་མེད་བཏང་བ་ཞིག་བྱེད་ཀྱི་ཡོད་རེད་ཅེས། མིང་འདོན་མ་བྱས་པའི་གཞུང་འབྲེལ་མཐོ་རིམ་མི་སྣ་ཞིག་གིས་འགྲེལ་བརྗོད་བྱས་ཡོད་པའི་གནས་ཚུལ་གསར་འགྱུར་བརྒྱུད་ལམ་ཁག་ནས་ལུང་དྲངས་ཏེ་འགྲེམས་སྤེལ་བྱས་འདུག་དེའི་བར་ན། ཨི་ཟི་རུལ་དང་ཧ་མ་སི་བར་གྱི་འཐབ་འཛིང་དེ་བྱུང་སྟེ་ཟླ་བ་གསུམ་ལྷག་འགྲོ་གི་ཡོད་པ་དང། པ་ལི་སི་ཐན་གྱི་འཕྲོད་བསྟེན་ལས་ཁུངས་ཀྱིས་བརྗོད་པར་གཞིགས་ན། འཐབ་འཛིང་དེའི་འོག་ད་ལྟ་བར་པ་ལི་སི་ཐན་གྱི་མི་སྟོང་ཕྲག་ཉི་ཤུ་རྩ་དགུ་དང་ལྔ་བརྒྱ་སྲོག་སྐྱོན་བཏང་ཡོད་པ་མ་ཟད། ད་དུང་སྟོང་ཕྲག་དྲུག་ཅུ་རེ་དགུ་དང་བཞི་བརྒྱ་ཙམ་ལ་རྨས་སྐྱོན་ཚབས་ཆེན་ཕོག་ཡོད་པ་འགྲེལ་བརྗོད་གནང་འདུག་འོན་ཀྱང་ཨི་ཟི་རེལ་གྱིས་ག་ཛའི་ནང་རྐང་དམག་གི་འཐབ་འཛིང་བྱེད་སྒོ་ཚུགས་པ་ནས་ཨི་ཟི་རེལ་གྱི་དཔུང་དམག་ཉིས་བརྒྱ་སུམ་ཅུ་སོ་བརྒྱད་སྲོག་སྐྱོན་བྱུང་ཡོད་པ། ཨི་ཟི་རེལ་གྱིས་འགྲེལ་བརྗོད་བྱས་ཡོད་པའི་གནས་ཚུལ་ཡང་ཐོན་འདུག་ལྷན་རྒྱས་ཚོས་གོང་དུ་གསན་པའི་གནས་ཚུལ་ཁག་གསར་འགོད་པ་བསྟན་འཛིན་ལྷུན་གྲུབ་ཀྱིས་ཕབ་བསྒྱུར་གྱིས་ལྷན་རྒྱས་ཚོའི་སྙན་ལམ་ལ་ཕུལ་བ་ཞིག་ཡིན།